བརྩེ་བའི་གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང། ད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་འགོ་འཛུགས་ཀྱི་ཡོད། དེ་རིང་ནི་བོད་ནང་དུ་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ང་གཅིག། རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་ཉེར་གཅིག་དང། ཕྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་བ་གསུམ་པའི་ཚེས་གཅིག་རེས་གཟའ་པ་སངས་རེད། ང་རྡོ་རྗེ་མཚོ་ཡིན། ཞུ་ནས་ངས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་བྱེད་ཀྱི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས་སྐྱབས་མགོན་རྒྱལ་བ་རིན་པོ་ཆེ་མཆོག་གིས་ད་བར་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་ཡོད་པའི་སྐོར་དང་བཅས་དེ་རིང་གི་གསར་འགྱུར་ཁག་ཅིག་དང། དེ་རྗེས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ཁྱབ་ཁོངས་ཀྱི་སྐུ་ཚབ་དོན་གཅོད་རྣམ་པའི་ལོ་འཁོར་ཚོགས་འདུ་དེ་སྦེལ་ཇམ་དུ་འཚོགས་ཡོད་པའི་སྐོར་གྱི་གནས་ཚུལ།

ྋགོང་ས ྋསྐྱབས་མགོན ྋརྒྱལ་བ་རིན་པོ་ཆེ་མཆོག་གིས་ད་བར་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་འདུག་བོད་ཀྱི་བླ་ན་མེད་པའི་དབུ་ཁྲིད ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སངས་རྒྱས་ཀྱི་བསྟན་པ་རིན་པོ་ཆེ་མི་ཉམས་རྒྱུན་འཛིན་དང་ཉམས་པ་སླར་གསོ་ཡོང་ཆེད་སྐུ་ངལ་ལྷུར་བཞེས་ཀྱིས་དུས་ནས་དུས་སུ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་ཆོག་གནང་བཞིན་ཡོད་པ་ལྟར། ད་ཐེངས་ཡང་བོད་ཟླ་དང་པོའི་ནང་རྒྱལ་ཁབ་ཕྱི་ནང་གི་གྲྭ་བཙུན་བཞི་བརྒྱ་ལྷག་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ་བསྩལ་གནང་འདུག་པ་མ་ཟད་ཕྱི་ལོ་གཅིག་སྟོང་དགུ་བརྒྱ་དྲུག་ཅུ་ཙམ་ནས་ད་བར་ཁྱོན་བསྡོམས་གྲྭ་བཙུན་ཁྲི་གསུམ་མ་ཟིན་ཙམ་ལ་དགེ་ཚུལ་དང་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་གནང་ཡོད་ཅེས་དགའ་ལྡན་ཕོ་བྲང་གི་དྲུང་ཆེ་ཡང་སྟེང་རིན་པོ་ཆེ་མཆོག་གིས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་ཡོད། སྐུ་མདུན་ཡིད་བཞིན་ནོར་བུ་ནས་ད་ལྟའི་བར་དུ་དགེ་ཚུལ་སློང་གི་སྡོམ་པ་གནང་པའི་གྲངས་ཀ་དེ། ད་དགེ་སློང་ཕལ་ཆེར་ཁྲི་གཉིས་བརྒལ་བ་ཆགས་ཡོད་ས་རེད། ཁྲི་གཉིས་ཙམ་ཞིག་ཨ་ནི་དེ་ནས་དགེ་ཚུལ་དེ་ཕལ་ཆེར་དྲུག་སྟོང་ཅིག་ཆགས་ཀྱི་འདུག་གྲངས་ཀ་རགས་རྩིས་བྱས་པ་ཡིན་ན་ད་ད་ལྟ་ཇི་མ་ཇི་བཞིན་གྲངས་ཀ་ཅིག་ནི་མ། མ་འཆུག་པ་ཅིག་བྱས་ད་ལམ་སང་ཞུ་ཐུབ་ཡ་མི་འདུག་རྩ་བའི་རགས་རྩིས་བྱས་ན་དེ་འདྲ་འདྲ་བོ་ཅིག་རེད། འདི་ནས་སྐུ་མདུན་ནས་དགེ་སློང་གི་སྡོམ་པ་ཐོག་མ་དེ་རྒྱ་གར་ལ་ཚུར་ཕེབས་ནས་གནང་བ་རེད། མ་གཞི་དགེ་སློང་གི་སྡོམ་པ་གནང་ཡ་དེ་ལ་སོ་སོ་རང་ཉིད་བསྙེན་པར་རྫོགས་ནས་ལོ་བཅུ་ལོན་ཚར་ནས་མ་གཏོགས་གནང་ཡ་ཡོད་མ་རེད་ཞེས་རྒྱ་གར་ལ་ཚུར་ཕེབས་ནས་གནང་ནས་ཐོག་མ་དེ་ཝ་ར་ཎ་སི་ལ་དྲུག་ཅུ་ཐམ་པའི་ལོ་ལ་གནང་ཡོད་ས་རེད།
འདས་པའི་ཉིན་འགའ་ཤས་ཀྱི་རིང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཞུགས་སྒར་རྒྱལ་བའི་ཕོ་བྲང་དུ་ཉིན་རེར་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་འབོགས་ཆོག་མཛད་མུས་ཡིན་པ་བཞིན་ཟླ་འདིའི་ཕྱི་ཚེས་ཉེར་དགུ་སྟེ་བོད་ཀྱི་ལོ་གསར་ཚེས་ཉི་ཤུ་ཉིན་ཡང་དགེ་འདུན་པ་དྲུག་ཅུ་ཙམ་ལ་དགེ་སློང་གི་སྡོམ་པ་བསྩལ་གནང་ཡོད་པ་རེད། འདི་ག་རླུང་འཕྲིན་ཁང་གི་ས་གནས་གསར་འགོད་པས་ཧི་མ་ལ་ཡའི་རི་རྒྱུད་ནས་ཡིན་པའི་དགེ་འདུན་པ་ཁག་ཅིག་ལ་བཅར་འདྲི་བྱས་པར ྋགོང་ས་མཆོག་གི་མཛད་པ་འཕྲིན་ལས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་དེང་སྐབས་འབྲུག་ཡུལ་དང་བལ་ཡུལ། སྤི་ཏི། མོན་རྟ་དབང་སོགས་ཀྱི་ནང་བོད་བརྒྱུད་ནང་བསྟན་ལ་དད་པ་བྱེད་པ་ཙམ་མིན་པར་སློབ་གཉེར་གནང་མཁན་རྒྱ་ཆེ་རུ་ཕྱིན་ཡོད་སྐོར་གསུངས་འདུག། འབྲུག་རྒྱལ་ཁབ་ནས་ཡིན་པའི་དགེ་སློང་ཡོན་ཏན་བསྟན་འཛིན་ལགས་ཀྱིས་ད་ལྟ་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་ཆོས་ཀྱི་གཞུང་ལུགས་ལ་ཐོས་བསམ་སློབ་གཉེར་གནང་བཞིན་ཡོད་ཅིང་ཁོང་གིས་ད་ཐེངས་གོང་ས་མཆོག་གི་དྲུང་ནས་དགེ་སློང་གི་སྡོམ་པ་ཞུ་རྒྱུ་བྱུང་བ་ནི་སྐྱེ་བ་སྔོན་མར་ཚོགས་བསགས་བཟང་པོ་ཞིག་བསགས་པའི་འབྲས་བུ་ཡིན་པར་ངོས་འཛིན་དང་བཅས་གོང་ས་མཆོག་གི་ཐུགས་རྗེའི་བཀའ་དྲིན་ལ་བརྟེན་ནས་དེང་སྐབས་འབྲུག་ཡུལ་ནང་དུ་ནང་ཆོས་ཟེར་དུས་ཞལ་འདོན་འདོན་པ་དང་དད་པ་བྱེད་པ་ཙམ་མིན་པར་ནང་ཆོས་ཀྱི་གཞུང་ལུགས་ལ་སློབ་གཉེར་རྒྱ་ཆེར་གནང་མུས་ཡིན་སྐོར་འགྲེལ་བརྗོད་གནང་ཡོད་པ་རེད། རེད་ལགས་སྔོན་མ་ལྟ་བུ་ཡིན་ན་ང་ཚོ་འདོན་པ་འདོན་ཡ་ལ་སོགས་པ་དང་དེ་འདྲས་སྒང་ལ་མ་གཏོགས་ཅིག་གིས་ང་ཚོ་དེང་སང་དཔལ་ལྡན་ཟླ་བ་གྲགས་པ་དང་དེ་ཚོས་ཀྱིས་བརྩམས་བྱས་པའི་རྒྱ་གཞུང་དེ་ཚོ་ལ་ཡང་ང་ཚོ་དེ་འདྲས་དམིགས་བསལ་གྱིས་དོ་སྣང་ཡོད་མ་རེད་ཡིན་ན་ཡང་དེང་སང་ད་ནི་སྐྱབས་མགོན་ཐམས་ཅད་མཁྱེན་ཅིང་གཟིགས་པ་ཆེན་པོ་མཆོག་གིས་ཡ་བཀའ་སློབ་ཇི་ལྟར་ཕེབས་པ་ནང་བཞིན་གྱི་ང་ཚོ་འབྲུག་འདི་ལ་ཡ་ནི་མཚན་ཉིད་ལྟ་ཡ་དང་དཔེ་ཆ་ལྟ་ཡ་ནི་དཔེ་མི་སྲིད་པའི་དར་རྒྱས་ཡོད་རེད་ལ་ལྟ་དང་ལྟ་བཞིན་པ་རེད་ཞུ་ཡ་ཡིན། ཡང་མོན་རྟ་དབང་ནས་ཡིན་པའི་དགེ་སློང་ཐུབ་བསྟན་འཕྲིན་ལས་ལགས་ཀྱིས་ད་ལྟ་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་སྒོ་མང་གྲྭ་ཚང་དུ་ནང་ཆོས་ལ་སློབ་གཉེར་གནང་མུས་ཡིན་ཞིང་ཁོང་གིས་གོང་ས་མཆོག་གི་མཛད་རྗེས་དང་བཀའ་སློབ་ལམ་སྟོན་ལ་བརྟེན་ནས་ད་ལྟ་ཧི་མ་ལ་ཡའི་རི་རྒྱུད་ཁུལ་དུ་བོད་བརྒྱུད་ནང་བསྟན་ལ་སློབ་གཉེར་གྱིས་འཛིན་སྐྱོང་སྤེལ་གསུམ་གྱི་ཐོག་ལ་ཞབས་འདེགས་སྒྲུབ་མུས་ཡིན་སྐོར་གསུངས་ཡོད་པ་རེད། ད་ལྟའི་ཆར་ཆ་བཞག་ན་བོད་བརྒྱུད་ནང་བསྟན་དེ་ད་ཧི་མ་ལའི་རི་རྒྱུད་སྒང་ལ་དཔེ་ཤུགས་ཆེན་པོ་ཁྱབ་བསྡད་ཡོད་ར། ཨཱ་ནི། དམིགས་བསལ་གྱིས་ད་ག་ལ་བར་ཨཱ་ནི་སྐུ་མདུན་གྱིས་ནམ་རྒྱུན་རྟག་པར་ཨཱ་ནི་གསུང་ཆོས་གནང་བཞིན་པ་ནང་བཞིན་ཨཱ་ནི་ང་ཚོ་ཨཱ་ནི་ཕྱག་དཔེ་གཙོ་བོ་དེ་ཨཱ་ནི་གཞུང་ཆེན་བཀའ་པོད་ལྔ་ལ་ཨཱ་ནི་དོན་གཉེར་སློབ་སྦྱོང་བྱེད་དགོས་ཡ་དང། དེ་འདྲ་སོང་ཙང་སྔ་མ་ཨཱ་ནི་ཨཱ་ནི་ཧི་མ་ལའི་རི་རྒྱུད་སྒང་ལ་ཨཱ་ནི་ཅིག

སྲིད་སྐྱོང་མཆོག་གིས་ས་གནས་བོད་རིགས་མང་ཚོགས་ལ་མཇལ་འཕྲད་ཀྱིས་གསུང་བཤད་གནང་བའི་ནང་དབུ་མའི་ལམ་གྱི་སྲིད་བྱུས་དང་བཙན་བྱོལ་བོད་མིའི་དམངས་གཙོའི་འཕེལ་རིམ་བོད་མིའི་སྒྲིག་འཛུགས་ཀྱི་ལས་དོན་གནང་ཕྱོགས་སོགས་ཀྱི་སྐོར་ངོ་སྤྲོད་དང་སྦྲགས་ཉེ་ཆར་ཨ་རིའི་གྲོས་ཚོགས་འོག་མ་ནང་བོད་རྒྱའི་དཀའ་རྙོག་སེལ་ཐབས་ཀྱི་ཁྲིམས་འཆར་ལ་ཚད་མཐོའི་མང་མོས་ཀྱི་ཐོག་ནས་གཏན་འབེབས་གནང་ཡོད་པའི་སྐོར་སོགས་མཚམས་སྦྱོར་གནང་བ་དང། དེ་བཞིན་ནེ་དར་ལན་དུ་བོད་རིགས་གཞོན་སྐྱེས་རྣམས་དང་ཟུར་དུ་མཇལ་འཕྲད་ཀྱིས་བོད་དོན་སྐོར་གསུང་བཤད་དང་དྲི་བར་དྲིས་ལན་གནང་ཡོད་འདུག་ཕྱི་ཚེས་ཉེར་བརྒྱད་ཉིན་གྱི་སྔ་དྲོ་སྲིད་སྐྱོང་མཆོག་གིས་ཇི་ནི་ཝར་ཡོད་པའི་སྦར་སེལ UOL ཞེས་པའི་གསར་ཁང་གི་གསར་འགོད་པ Jamil Chade ལགས་ཀྱི་བཅར་འདྲི་དང་ལེན་གནང་འདུག་ལ་དེ་རྗེས་སྦེལ་ཇམ་སྐུ་ཚབ་དོན་གཅོད་ཁང་དང

Huy ནང་རྟེན་གཞི་བྱས་པའི་བཀའ་བརྒྱུད་ཡོན་ཏན་རྒྱ་མཚོ་གླིང་དུ་འཚོགས་འདུག་ལ། དེ་ཡང་དབུས་ཡབ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་སྡེ་ཚན་གྱི་ཁོངས་སུ། ཕྱིའི་རྒྱལ་ཁབ་ཁག་བཅུ་གཉིས་ནང་དུ་སྐུ་ཚབ་དོན་གཅོད་ལས་ཁུངས་ཟུར་འཛུགས་གནང་བ་ལ། དོན་གཅོད་ལས་ཁུངས་ཁག་དེ་དག་ནི་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་ཀྱི་ངོ་བོ་མཚོན་ཞིང། དེ་ཡང་རྒྱ་གར་གྱི་རྒྱལ་ས་ལྡི་ལི་དང། ཨ་མེ་རི་ཁའི་རྒྱལ་ས་ཝཱ་ཤིན་ཏོན། སི་ཝིས་གྲོང་ཁྱེར་ཇི་ནི་ཝ། ཉི་ཧོང་གི་རྒྱལ་ས་ཐོ་ཁི་ཡོ། དབྱིན་ཡུལ་གྱི་རྒྱལ་ས་ལོན་ཌོན། ཨོ་སི་ཁྲུ་ལི་ཡའི་རྒྱལ་ས་ཁན་བེ་ར། ཨུ་རུ་སུའི་རྒྱལ་ས་མོ་སི་ཀོ། ལྷོ་ཨ་ཧྥེ་རི་ཁའི་རྒྱལ་ས་བི་ཀྲོ་རི་ཡ། སྦེལ་ཇི་ཡམ་གྱི་རྒྱལ་ས་སྦིར་ཟིལ་དང། དེའི་ཡན་ལག་ལས་ཁུངས་ཧྥ་རན་སིའི་རྒྱལ་ས་ཕ་རི་སི་ཡོད་པ་རེད། ཐའེ་ཝན་གྱི་རྒྱལ་ས་ཐའེ་པེ་དང། སྦིར་ཟིལ་གྱི་གྲོང་ཁྱེར་སའ་ཨོ་པའོ་ལོ་བཅས་སུ་རྟེན་གཞི་བྱས་པ་ལ། སྐུ་ཚབ་དོན་གཅོད་ཁང་ཁག་ནས་རྒྱལ་ཁབ་ཁག་གི་གཞུང་དང། གྲོས་ཚོགས། བོད་དོན་རྒྱབ་སྐྱོར་ཚོགས་པ་ཁག། གཞུང་འབྲེལ་མིན་པའི་ཚོགས་པ་ཁག། འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག། སྤྱི་ཚོགས་ཀྱི་སྒྲིག་འཛུགས་ཁག། མི་སྒེར་གྱི་གནད་དོན་ཁག་བཅས་ལ་མཛའ་འབྲེལ་གསར་གཏོད་དང་མཇུག་གནོན། གོང་གསལ་སྒྲིག་འཛུགས་ཁག་ལ་བཙན་བྱོལ་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་མཛད་བྱུས་ཁག་དང། བོད་ནང་གི་དཀའ་ཁག་གནས་ཚུལ་ཁག་སྐབས་འཕྲལ་མཁོ་སྤྲོད་བྱས་ཏེ་རྒྱབ་སྐྱོར་སྐུལ་སྤེལ་བྱེད་བཞིན་ཡོད་ལ། ལོ་རེ་བཞིན་འཛམ་གླིང་གི་རྒྱལ་ཁབ་ཁག་ཏུ་ཡོད་པའི་དོན་གཅོད་ཁག་གི་ལོ་འཁོར་ཚོགས་འདུ་འཚོགས་ནས། འདས་དོན་ལ་སྤྱི་བསྡོམས་དང་འབྱུང་འགྱུར་གྱི་ལས་དོན་ཁག་ལ་སྔར་ལས་ལྷག་པའི་ཕྱག་ལས་གནང་ཕྱོགས་ལ་གྲོས་མོལ་གནང་བཞིན་ཡོད་པ་ལྟར། ཟླ་འདིའི་ཕྱི་ཚེས་ཉེར་བདུན་ནས་ཉེར་བརྒྱད་བར། སྐུ་ཚབ་དོན་གཅོད་རྣམ་པའི་ཚོགས་འདུ་སྦེལ་ཇམ་གྱི་གྲོང་ཁྱེར་ཧུ་ཡི་ནང་རྟེན་གཞིའི་བཀའ་བརྒྱུད་ཡོན་ཏན་རྒྱ་མཚོ་གླིང་དུ་འཚོགས་འདུག་པའི་སྐོར། ཚོགས་འདུ་དེར་མཉམ་ཞུགས་གནང་མཁན། བྱང་ཨ་རིའི་སྐུ་ཚབ་དོན་གཅོད་འབུམ་རམས་པ་རྣམ་རྒྱལ་མཆོག་གྲུབ་ལགས་ལ་བཅར་འདྲི་བྱེད་སྐབས། ཁོང་གིས་ཚོགས་འདུ་དེ་དང་འབྲེལ་བའི་སྐོར་ནས་གསུངས་དོན།
ད་ལན་དེ་ཨ་ནི་ངེད་སྦྲ་སེལ་སི་ལ་ཡ། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་གཉིས་ནས་རྩ་ལྔ་བར་དུ་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་འཚོགས་པའི་རྗེས་ལ་ཡ། དེའི་ཉེ་འགྲམ་ས་གནས་ཧུའེ་ལ་ཡ། ཕྱི་དྲིལ་བཀའ་བློན་དང་དྲུང་ཆེ་གིས་དབུ་བཞུགས་ཐོག་ནས་ཨ་ནི་དོན་གཅོད་ཀྱི་ཚོགས་འདུ་ཞིག་འཚོགས་གནང་སོང་ཚེས་ཉི་ཤུ་རྩ་བདུན་ནས་རྩ་དགུ་བར་དུ། འདིའི་སྐབས་ལ་ཡ་ད་དོན་གཅོད་བཅུ་གསུམ་ཞུས་ནས་རེད་དོན་གཅོད་བཅུ་གཉིས་དང་ཨ་ནི་ཧྥ་རན་སི་འབྲེལ་མཐུད་པ་ལས་ཁུངས་ནས་ཟླ་དང་བདེ་འཇགས་བཅས་ཉིན་གསུམ་གྱི་ཚོགས་འདུ་དེ་ལེགས་གྲུབ་བྱུང་སོང། ད་ཉིན་གཉིས་ཀྱི་རྩ་གཞི་དེ་གཅིག་ཆབ་སྲིད་དང་ལས་དོན་ཐོག་ལ་ཡ། ཚོགས་འདུ་འཚོགས་ཡག་རེད་དེ་ནང་བཞིན་ཉིན་གཅིག་གཅིག་ད་དོན་གཅོད་ཚོ་ལ་ཡ་བོད་ཀྱི་ཆབ་སྲིད་ཀྱི་གནད་དོན་ཐོག་ལ་ཡ་ད་ཕྱིའི་རྒྱལ་ཁབ་ཁག་ལ་ཡ་འབྲེལ་བ་གནང་སྟངས་ཀྱི་ཐོག་ནས་ད་དབྱིན་ཇིའི་ནང་ཞུ་བ་ཡིན་ན Diplomatic Training། གི་ཚོགས་འདུ་བྱས་རྗེས་ད་ཉིན་གསུམ་གྱི་ཚོགས་འདུ་དེ་ད་ད་རིང་དེ་ཚེས་ཉི་ཤུ་རྩ་དགུ་ལ་ཡ་ལེགས་གྲུབ་བྱུང་སོང་བྱས་རྗེས་ཞུ་ཡག་ཡིན། ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་མཆོག་གིས་ཚོགས་འདུ་དབུ་འབྱེད་སྐབས་བོད་མིའི་སྒྲིག་འཛུགས་ཀྱི་གལ་གནད་ཆེ་བའི་ལས་དོན་ཁག་ངོ་སྤྲོད་དང། ལྷག་པར་དུ་ཆབ་སྲིད་ཀྱི་ལས་དོན་གཙོ་བོ་ནི་དབུ་མའི་ལམ་གྱི་སྲིད་ཇུས་ཀྱི་འོག་ནས་རྒྱ་ནག་གཞུང་དང་བོད་རྒྱ་འབྲེལ་མོལ་བསྐྱར་གསོ་བརྒྱུད་བོད་རྒྱའི་གནད་དོན་གཙང་སེལ་ཡོང་བ་བྱ་རྒྱུ་དང། བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་མཚོན་པའི། རྒྱ་ནག་གཞུང་གིས་བོད་དུ་བོད་ཀྱི་རིག་གཞུང་རྩ་མེད་ཀྱི་སྲིད་བྱུས་ལག་བསྟར་བྱེད་བཞིན་པ་རྣམས། འབྲེལ་ཡོད་རྒྱལ་ཁབ་སོ་སོའི་ནང་གི་གནད་ཡོད་མི་སྣ་ཁག་ལ་འགྲེལ་བརྗོད་ཀྱིས། བོད་དོན་ལ་རྒྱབ་སྐྱོར་འཚོལ་རྒྱུ་དེ་ཡིན། ད་ལྟའི་བར་དུ་དོན་གཅོད་རྣམ་པའི་ལས་དོན་གང་ལེགས་ལ་བརྟེན་ནས། བོད་མིའི་སྒྲིག་འཛུགས་ཀྱི་དཔལ་ལྡན་སྲིད་སྐྱོང་མཆོག་དང། ཕྱི་དྲིལ་བཀའ་བློན་རྣམ་གཉིས་ཕྱི་རྒྱལ་ཁག་ལ་ཕེབས་སྐབས་ཕྱི་སྲིད་མི་སྣ་མང་པོ་མཇལ་འཕྲད་གནང་ཐུབ་པ་དང། གྲོས་ཚོགས་ཁག་ནང་བོད་དོན་ཐོག་གྲོས་ཆོད་འཇོག་པ། བསྒྲགས་གཏམ་སྤེལ་བ་སོགས་བྱུང་ཡོད་པ་དེ་དག་མཛད་རྗེས་ལ་བསྔགས་བརྗོད་དང། ད་དུང་ཡང་སྔར་ལས་ལྷག་པ་ཡོང་ཐབས་ལ་འབད་བརྩོན་གནང་དགོས་པའི་སྐོར་སོགས་གསུངས་པ་རེད། ཚོགས་འདུ་དེར་འཛམ་གླིང་གི་ས་ཁུལ་གང་སར་ཡོད་པའི་དོན་གཅོད་ཁག་དང་ཕ་རི་སིའི་འབྲེལ་མཐུད་པ། ལྷོ་ཨ་ཧྥེ་རི་ཀའི་ལྟ་གྲུབ་དགེ་རྒན། ཕྱི་དྲིལ་དྲུང་འཕར་རྣམ་གཉིས།

ཉིས་བརྒྱ་ར་བཅུ་གི་ནང་ནས་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང་ཆེས་སྡུག་ཤོས་ཨང་གཉིས་པ་དེ་ཡིན་པ་མ་ཟད་ལོ་སྔོན་མ་ལས་གནས་སྟངས་ཇེ་ཞན་དུ་ཕྱིན་ཡོད་པ་གསལ་འདོན་གནང་འདུག་ཕྱི་ཚེས་ཉེར་དགུ་ཉིན་རང་དབང་ཁང་པས་རྒྱལ་ཁབ་དང་མངའ་ཁུལ་སོ་སོའི་རང་དབང་གནས་བབ་གསལ་འདོན་གྱི་ལོ་འཁོར་སྙན་ཐོ་བཏོན་ཡོད་པ་དང་དེའི་ནང་རྒྱ་ནག་ནི་འཛམ་གླིང་སྟེང་ཆབ་སྲིད་དང་སྤྱི་དམངས་ཀྱི་རང་དབང

ཉེ་ཆར་ཁམས་སྡེ་དགེ་རུ་འབྲི་ཆུའི་རྒྱུད་དུ་རྒྱ་ནག་གཞུང་གི་ཆུ་རགས་རྒྱག་རྒྱུའི་ལས་འཆར་ཁྲོད་སྡེ་དགེ་རྫོང་ཁོངས་ཀྱི་དགོན་པ་དྲུག་དང་གྲོང་ཚོ་སྟེ་ཤང་གཉིས་ཀྱི་བོད་མི་རྣམས་ས་གནས་གཞན་དུ་གནས་སྤོར་བྱ་དགོས་ཡོད་པའི་བཀོད་ཁྱབ་བཏང་ཡོད་པར་བརྟེན་ཐོག་མར་ཕྱི་ཟླ་གཉིས་པའི་ཚེས་བཅུ་བཞི་ཉིན་སྡེ་དགེ་རྫོང་སྲིད་གཞུང་གི་ལས་ཁུངས་མདུན་དུ་བོད་མི་རྣམས་འདུ་འཛོམས་ཀྱིས་ཞུ་འབོད་ཀྱི་ལས་འགུལ་སྤེལ་བ་དང་ཕྱི་ཚེས་ཉེར་གསུམ་ཉིན་ས་གནས་རྒྱ་ནག་གཞུང་གི་ཉེན་རྟོག་པ་མང་པོ་དབོན་པོ་སྟོད་དུ་ཆེད་གཏོང་གིས་དབོན་པོ་སྟོད་དང་ཡེ་ན་དགོན་སོགས་ཀྱི་དགེ་འདུན་པ་དང་བོད་མི་བཅས་ཁྱོན་བསྡོམས་མི་གྲངས་ཆིག་སྟོང་ལྷག་འཛིན་བཟུང་བཙན་འཁྲིད་བྱས་པར་བོད་ཕྱི་ནང་གཉིས་ཀྱི་བོད་མི་དང་བོད་དོན་རྒྱབ་སྐྱོར་བ་ཚོས་རྒྱ་ནག་གཞུང་གི་བྱ་སྤྱོད་དེར་ངོ་རྒོལ་དང་བོད་མིའི་དཀའ་སྡུག་ལ་གདུང་སེམས་མཉམ་སྐྱེད་ཀྱི་རྒྱབ་སྐྱོར་ལས་འགུལ་སྤེལ་བཞིན་ཡོད་པ་ལྟར་ཕྱི་ཚེས་ཉེར་བརྒྱད་ཉིན་གྱི་དགོང་དྲོ་རྒྱ་གར་ལྷོ་ཕྱོགས་སྦེ་ལ་ཀོ་པའི་དབུ་མའི་ལམ་གྱི་བོད་ཀྱི་གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་ཟུང་འབྲེལ་གྱི་ཐོག་ནས་གོ་སྒྲིག་བྱས་ཏེ་གཞིས་ཁོངས་དེའི་ནང་གི་བོད་མི་ལྔ་བརྒྱ་ཙམ་ཞིག་གིས་སྦེ་ལ་ཀོ་པའི་བདེ་སྐྱིད་སླར་གསོའི་གཞིས་ཁོངས་ནས་སྦེ་ལ་ཀོ་པའི་ལུགས་བསམ་གཞིས་ཁོངས་བར་ཞི་བའི་གོམ་བགྲོད་ཀྱི་ལས་འགུལ་སྤེལ་ཡོད་འདུག་མེས་དབོན་གཙུག་ལག་སློབ་གྲྭའི་སློབ་དགེ་རྣམས་ལ་བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་ཇུས་ཀྱི་གོ་རྟོགས་ལག་བསྟར་ཟབ་སྦྱོང་གནང་བ་དེར་ཤེས་རིག་བཀའ་བློན་གྱིས་བསྔགས་བརྗོད་གནང་འདུག། ཕྱི་ཟླ་གཉིས་པའི་ཚེས་ཉེར་བརྒྱད་དང་ཉེར་དགུ་གཉིས་རིང་རྡ་ས་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་སློབ་དགེ་རྣམས་ལ་བཙན་བྱོལ་བོད་མིའི་གཞི་རིམ་ཤེས་ཡོན་སྲིད་ཇུས་ཀྱི་གོ་རྟོགས་ལག་བསྟར་ཟབ་སྦྱོང་ཞིག་གནང་ཡོད་པ་དང། ཕྱི་ཚེས་ཉེར་དགུ་ཉིན་བོད་མིའི་སྒྲིག་འཛུགས་ཀྱི་ཤེས་རིག་བཀའ་བློན་ལྕང་ར་ཐར་ལམ་སྒྲོལ་མ་ལགས་ཀྱིས་མེས་དབོན་གཙུག་ལག་དཔེ་སྟོན་སློབ་གྲྭའི་ཟབ་སྦྱོང་དེར་བསྔགས་བརྗོད་དང་བཅས། ཟབ་ཁྲིད་པ་རྣམས་ཀྱང་ཕྱིའི་ཆེད་ལས་པ་མ་ཡིན་པར་སློབ་གྲྭའི་དགེ་རྒན་རྣམས་ཀྱིས་འགན་ཁུར་ཏེ་ཟབ་ཁྲིད་གནང་བར་བསྔགས་བརྗོད་གནང་བ་མ་ཟད་མ་འོངས་པར་མུ་མཐུད་འདི་ལྟ་བུའི་ཟབ་སྦྱོང་གོ་སྒྲིག་གནང་དགོས་པའི་འབོད་སྐུལ་གནང་འདུག་ཡང་ཁོང་གིས། ཤེས་ཡོན་སྲིད་ཇུས་ཀྱི་སྦྱོང་བརྡར་དེ་གལ་གནད་ཆེན་པོ་ཡིན་ལུགས་ངོ་སྤྲོད་གནང་སྟེ། དགེ་རྒན་རྣམས་ཀྱིས་དེ་དག་ངེས་ཤེས་སྐྱེད་དེ་ཁ་ཡོད་ལག་ཡོད་ཀྱི་སློབ་སྦྱོང་དང་བཟང་སྤྱོད་རྣམས་འཛིན་གྲྭའི་ནང་དུ་ལག་བསྟར་གནང་དགོས་པ་ནི་གལ་ཆེན་པོ་ཡིན་སྐོར་ནན་བརྗོད་གནང་འདུག་ལ་སློབ་ཕྲུག་ཞིག་གི་མི་ཚེའི་ནང་དགེ་རྒན་གྱི་ལས་འགན་དེ་གལ་ཆེན་པོ་ཡིན་པ་དང་དགེ་རྒན་རྣམས་ཀྱིས་བྱམས་སྙིང་རྗེ་དང་ལྷག་བསམ་རྣམ་དག་གི་སྒོ་ནས་སློབ་ཁྲིད་དང་ལམ་སྟོན་གནང་དགོས་ཞེས་གསུང་བཤད་གནང་འདུག་ཟབ་སྦྱོང་དེར་མཉམ་ཞུགས་གནང་མཁན་དགེ་རྒན་བཞི་བཅུ་ཞེ་ལྔ་ཙམ་ཡོད་འདུག། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འབྲུག་ཡུལ་གཞུང་ལ་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་ཞེས་གསུངས་འདུག་ཨ་རིའི་གྲོང་ཁྱེར་ནེའུ་ཡོག་ནང་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པས་འབྲུག་ཡུལ་གཞུང་འཛིན་གསར་པ་སྲིད་བློན་གྱི་མཚན་ཐོག་ཏུ་འབོད་སྐུལ་ཡི་གེ་ཞིག་གནང་ཡོད་པ་དེའི་ནང་འབྲུག་ཡུལ་གྱི་སྤྱི་ཚོགས་དང་དཔལ་འབྱོར་གྱི་ཐོབ་ཐང་ཡར་རྒྱས་གཏོང་ཐབས་བྱ་དགོས་པ་དང་ཆབ་སྲིད་བཙོན་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་ཞེས་གསུངས་འདུག། ད་དུང་ཡི་གེ་དེའི་ནང་འབྲུག་ཡུལ་ནང་ད་ལྟའི་ཆར་ཆབ་སྲིད་བཙོན་པ་སུམ་ཅུ་སོ་དྲུག་ཡོད་པ་དེ་དག་ནི་ལོ་ངོ་བཅུ་ཕྲག་འགའ་ཤས་ཀྱི་རིང་བཙོན་ཁང་དུ་ཚུད་དེ་ཁོང་ཚོར་ཁྲིམས་བཤེར་དྲང་བདེན་བྱུང་མེད་པ་དང་བཙོན་པ་ཚོའི་གནས་སྟངས་ཧ་ཅང་ཞན་པའི་སྐོར་ཐེར་འདོན་གནང་ཡོད་པ་རེད། འགྲོ་བ་མིའི་ཐོབ་ཐང་རྟོག་ཞིབ་ཚོགས་པའི་ཨེ་ཤི་ཡའི་སྡེ་ཚན་གྱི་འགན་འཛིན་ཨེ་ལན་ཕིར་སིན་གྱིས། ཆབ་སྲིད་བཙོན་པ་དེ་དག་ནི་དེ་སྔ་ཉིས་སྟོང་བརྒྱད་ལོར་རྒྱལ་པོའི་ལམ་ལུགས་ནས་དམངས་གཙོའི་ལམ་ལུགས་སུ་འགྱུར་བ་མ་བཏང་སྔོན་ལ་དྲང་བདེན་གྱི་ཁྲིམས་ཞིབ་བྱུང་མེད་པ་ཤ་སྟག་ཡིན་པར་བརྟེན་ཁོང་ཚོ་ཚེ་བཙོན་ལྟ་བུར་སྡོད་དགོས་བྱུང་ཡོད་སྟབས་ད་ལྟ་འཕྲལ་དུ་གློད་གྲོལ་གཏོང་དགོས་པའི་དུས་ལ་བབ་ཡོད་ཅེས་གསུངས་འདུག་ཡང་རེ་སྐུལ་ཡི་གེ་དེའི་ནང་དུ།

གསན་མཁན་ལྷན་རྒྱས་ཚོ་ད་གོང་ནས་ངོ་སྤྲོད་གནང་བ་བཞིན་ཧྥ་རན་སི་རྒྱལ་སྤྱིའི་རླུང་འཕྲིན་ཁང་གིས་ཟླ་གཉིས་པའི་ཚེས་ཉེར་གཅིག་དེ་ཉིན་རྒྱ་ནག་སྐོར་གྱི་གནས་ཚུལ་ཞིག་སྤེལ་བའི་ཁ་བྱང་ལ་རྒྱ་ནག་ནི་ནམ་འགས་ལ་ངེས་པ་མེད་པའི་རླངས་ཤུགས་ཝ་མ་ཞིག་ཡིན་ཞེས་བཀོད་འདུག་གནས་ཚུལ་དེ་ནི་ཧྥ་རན་སི་གསར་ལས་ཁང་གི་རྩོམ་སྒྲིག་འགན་འཛིན་ཟུར་པ་སྐུ་ཞབས་རྡོ་ནེ་ཐི་ཡིས་རྒྱ་ནག་གི་ནང་ཁུལ་གནས་ཚུལ་ལ་རྒྱུས་མངའ་ཆེ་བའི་མི་སྣ་ཞིག་ལ་བཅར་འདྲི་བྱས་རྗེས་ཧྥ་རན་སིའི་གཟའ་དེབ་གལ་ཆེན་ཞིག་གི་སྟེང་སྤེལ་འདུག། མིང་བཤད་མེད་པའི་མི་སྣ་དེས་ཤིང་འབྲུག་ལོར་ཞི་ཅིན་ཕིང་སྲིད་དབང་ལ་འཕྲད་བཞིན་པའི་ཟིང་ཆ་དང་གནད་དོན་སྐོར་བཤད་ཡོད་པ་རེད། བཅར་འདྲི་དེ་ལས་བྱུང་བའི་དྲི་བ་ཞིག་ནི་དོན་དངོས་སུ་རྒྱ་ནག་ནི་ནམ་འགས་ལ་ངེས་པ་མེད་པའི་རླངས་ཤུགས་ཝ་མ་ཞིག་རེད་དམ་ཞེས་པ་དེ་རེད། སྐུ་ཞབས་རྡོ་ནེ་ཐི་ཡིས་རྒྱ་ནག་པའི་རིག་གནས་སུ་འབྲུག་ནི་ལོ་རབས་བཅུ་གཉིས་ནང་མི་རྣམས་ལ་རླུང་རྟ་དང་དབང་ཐང་འཁྱེར་ཡོང་བའི་བཀྲ་ཤིས་པའི་སྲོག་ཆགས་ཤིག་ལ་ཡིད་ཆེས་བྱས་ཡོད། ཡིན་ན་ཡང་མི་རྣམས་པའི་བློ་ཡུལ་ལས་འདས་པའི་བཀྲ་མི་ཤིས་པའི་གོད་ཆག་འཁྱེར་ཡོང་ཡང་སྲིད་ལ་དཔེར་ན།

པེ་ཅིན་ན་ད་དུང་གནད་དོན་དེ་མེད་མོད། འོན་ཀྱང་ཧྥུ་ཅན་ཝུན་ཀྲུའུ་སོགས་རྒྱ་མཚོ་ཁའི་ཞིང་ཆེན་ཁག་ལ་གནས་སྟངས་ཚབས་ཆེན་ཡིན་ལ་སི་ཁྲོན་སོགས་དེ་བས་ཀྱང་ཚབས་ཆེན་ཡིན། འཇིགས་སྣང་ཞིག་རྒྱ་ནག་ས་ཆེན་ཧྲིལ་བོ་མི་ཚང་མར་ཡོད། གཞུང་འབྲེལ་སྨན་ཁང་གི་གནས་སྟངས་ཀྱང་ཚབས་ཆེན་ཡིན། རྒྱུ་མཚན་ཚང་མ་གཅིག་རེད། ཞིང་ཆེན་གཞུང་གི་མཛོད་ཁང་ན་སྒོར་མོ་མེད་པས་རེད། དེ་ཚོའི་ཁྲོད་མང་ཆེ་བ་བུ་ལོན་ནང་ལྷུང་ཡོད། དེ་ནི་དགོས་མཁོར་ཆེར་མེད་པའི་གཞི་རྒྱ་ཆེ་བའི་རྨང་གཞིའི་སྒྲིག་ཆས་སྒྲིག་འཛུགས་ཀྱི་འཆར་གཞི་ཡི་མཇུག་འབྲས་རེད། སྨན་པའི་གླ་ཕོགས་ཧ་ཅང་ཆུང་ཆུང་རེད། ཧྲང་ཧའེ་ཡི་སྨན་པ་དཀྱུས་མ་ཞིག་གི་ཟླ་ཕོགས་ནི་ཡོ་རོབ་ཀྱི་སྒོར་མོ་བརྒྱ་ར་ཉི་ཤུ་ཐམ་པ་རེད། དེ་ནི་ཡིད་ཆེས་དཀའ་བའི་གྲངས་ཀ་ཞིག་རེད་ཅེས་ཧྥ་རན་སེའི་གཟའ་དེབ་ལ་བཤད་ཡོད་གི། ཨ་རིའི་ཝིར་ཇི་ཉི་ཡ་སློབ་ཆེན་གྱི་དགེ་རྒན་བསྟན་འཛིན་ཐོས་བསམ་ལགས་ཀྱིས་རྒྱ་ནག་ལ་འཐོར་འབྲུལ་བའི་ཆ་རྐྱེན་ཚང་ཡོད། ཡིན་ནའང་དུས་ནམ་ཞིག་ལ་འཐོར་རྒྱུ་ཡིན་པ་མི་སུ་གཅིག་གིས་མི་ཤེས། རྒྱ་ནག་འཐོར་དགོས་ན་ཕྱི་ནང་གི་ཆ་རྐྱེན་གཉིས་ཀ་འཛོམས་དགོས་ལ་དེའི་ནང་ནས་ཕྱི་རྐྱེན་གཙོ་བོ་ཡིན་ཞེས་བཤད་རྒྱུ་སྤེལ་སོང། དེ་འཐོར་ཆོག་ཆོག་ཡོད་རེད་ཡོད་པ་མ་ཟད་བརྒྱ་ཆ་བརྒྱ་ཐམ་པ་ཡོད་རེད་རྒྱ་ནག་མ་གཞི་ནས་དང་པོ་ནས་འཐོར་ཆོག་ཆོག་ཡོད་པ་རེད། ཁོ་གི་སྒྲིག་འཛུགས་དེས་མི་ས་ཡ་ཁ་ཤས་གསད་རེས་བཏང་བྱས། དྲག་པོའི་གི་ཐབས་ལམ་ནས་ཁྲིམས་མེད་ལུགས་མེད་བྱས་ནས་བཙུགས་བཞག་པའི་གི་སྲིད་གཞུང་ཞིག་ཡིན་ཙང་དེའི་འོག་ནས་ངོ་རྒོལ་བྱེད་ཡ་དེ་ཉི་མ་དང་པོ་ནས་ད་བར་དུ་ཡོད་པ་རེད། ད་ཡིན་ན་དེའི་གི་ཁོ། ད་ལོ་ནི་ཉིས་སྟོང་བཅུ་རྩ་བཅུ་ལོ་འཐོར་གི་རེད་པས་ཟེར་ན་ཨ་ནི་དེ་སུ་གཅིག་གིས་ཁ་ཚོན་ཆོད་པ་ཞིག་ཡོད་མ་རེད་ན་འཐོར་ཡག་གི་རྒྱུ་རྐྱེན་ཚང་གར་བརྒྱ་ཆ་བརྒྱ་ཐམ་པ་ཚང་བསྡད་ཡོད་རེད་རྒྱུ་རྐྱེན་ཆེ་རུ་ཆེ་རུ་ཅིག་འགྲོ་བསྡད་ཀྱི་ཡོད་རེད་ངས་ད་འགྲོ་བསྡད་དགོས་བསྡད་ཡིན་ན་ཡང་ང་ཚོའི་བོད་པའི་གི་ཕྱོགས་ནས་ཡིན་ན་དེ་འཐོར་དང་མ་འཐོར་དེ་འཐོར་གི་རེད་ཟེར་གི་དེ་འདྲ་ཞིག་བསམ་བློ་བཏང་བྱས་ནས་སོ་སོ་གྲ་སྒྲིག་བྱེད་དགོས་རེད་ཡིན་ན་ག་དུས་འཐོར་གི་རེད་ཟེར་དེ་ལ་ང་ཚོ་ཡི་ནུབ་ཕྱོགས་པའི་ཚོ་གི་མཁས་པ་ཚོས་ཚོ་གི་དེ་འཚོལ་གི་ཅིག་ཅེས་པ་དང་ཞེས་ཨ་དེ་ལ་ཡིད་ཆེས་ར་ཤི་ཀ་ཡི་ཅི་ཙི་ཅེས་ཡོད་མ་རེད་རྒྱ་ནག་ཐོར་མ་ཐོར་ཟེར་དེ་སྤྱི་དང་ཕྱི་གི་རྐྱེན་དེ་ཧ་ལས་བ་གི་རག་ལས་བསྡད་ཡོད་རེད་ད་ངོ་ཤོག་ཅན་དེ་བྱས་ན་ཐོར་ཡག་གི་དེ་ནང་རྐྱེན་ལས་ཕྱི་རྐྱེན་དེ་དེ་གལ་ཆེན་པོ་ཆག་གི་འདུག་ང་ཚོ་ཚང་མ་ཧ་གོ་རེད་རྒྱ་རིགས་ཀི་རིག་གནས་དེ་ནང་ལ་ཁོང་ཚོ་གི་དྲང་བདེན་དང་ཅིག་ཨ་ནི་རང་དབང་ཟེར་དེ་ཞེ་དྲག་གི་དེ་འདི་ང་ཚོ་བོད་པ་ནང་བཞིན་གི་རྩོད་ལེན་མི་བྱེད་མཁན་མི་མི་རིགས་ཤིག་རེད་འདུག་ད་དཔལ་འབྱོར་གི་ཁེ་ཕན་ཡོད་པ་ཡིན་ན་ཁྲིམས་འགལ་ལུགས་འགལ་ཡིན་ན་འདྲ་ག་ཚོད་ཀྱི་དྲང་བདེན་མིན་ན་འདྲ་ཁོ་ཚོས་བཟོད་སྒོམ་བྱས་བསྡད་བཞག་གི་འདུག། དོ། དེ་ཡིན་ཙང་ཁོ་དཔལ་འབྱོར་གྱི་ཁེ་ཕན་དེ་མ་བརླག་པ་དང། ང་འདྲ་རྒྱ་ནག་རང་གི་ནང་ལ་དམག་རྒྱག་ནས་ཅིག་འཛུལ་མ་ཡོང་པ་ཡིན་ན། རྒྱ་ནག་དེ་ཅིག་ཐོར་ཆོག་ཆོག་ཡིན་ན་ལ་ཐོར་གི་མ་རེད་ཟེར་གང་ལྟར་ངས་དེ་འདྲ་ཞིག་བསམ་གི་འདུག་ལ།
དེ་བཞིན་དུ་མིང་བཤད་མེད་པའི་རྒྱ་ནག་གི་མཐོ་རིམ་དབང་འཛིན་པར་འབྲེལ་བ་ཅན་གྱི་མི་སྣ་དེས་བཤད་རྒྱུར། ང་རྒྱ་ནག་ནང་ཡོད་དུས་མི་ཚོས་འཁང་ར་བྱེད་ཀྱི་ཡོད། ད་ལྟ་མི་རྣམ་པས་སྡུག་ཡུས་ཅང་མི་བྱེད་པར་དལ་འཇགས་སེ་སོང་འདུག་རྒྱ་ནག་གི་མཐོ་རིམ་དང་འབྲིང་རིམ་གྱི་དབང་འཛིན་པ་ཚོའི་བྱིས་པ་ཚོ་ཕྱི་རྒྱལ་ལ་སོང་ཚར་བ་དང་ཡང་ན་ད་ལྟ་འགྲོ་བཞིན་པའི་སྒང་རེད་ལ། ཐ་ན་དཔོན་རབས་གཉིས་པ་དང་དམར་རབས་གཉིས་པའི་ཁྱིམ་རྒྱུད་ཚོའང་ཡིད་ཆེས་མེད་པ་ཆགས་ཡོད་ལ། རྒྱ་ནག་ནང་གི་འབྱོར་ལྡན་པས་སྒོར་མོ་དངུལ་ཁང་ལ་འཇོག་གི་མེད་ལ་ཁོང་ཚོའང་དངུལ་ཁང་ལ་ཡིད་ཆེས་མེད་ལ། ཚང་མའི་སེམས་ན་ཡལ་རྒྱུ་མེད་པ་ནི་སྐྲག་སྣང་དེ་རེད་ལ། དམར་ཤོག་ཚོགས་པ་ནང་ཁུལ་གྱི་མཐོ་རིམ་དཔོན་རིགས་ཚོར་ལས་ཀ་ཅི་ཡང་བྱེད་རྒྱུ་མེད་པའི་ཚོར་བ་སྐྱེས་ནས་ཉི་མ་རྟག་པར་ཤོ་ལ་གཡེངས་ནས་ཉི་མ་གཏོང་ཐབས་བྱེད་ཀྱི་ཡོད་ཅེས་དང། ཡང་ཁོང་མོས། གནས་ཚུལ་གྱི་འཕེལ་ཕྱོགས་མི་སུ་གཅིག་གིས་མི་ཤེས། འདི་ནི་མི་རྣམས་པས་སེམས་ཁུར་བྱེད་ས་དེ་ཡིན། རྒྱ་ནག་གི་སྲང་ལམ་གཙང་མ་བཟོ་མཁན་ནས་མཐོ་རིམ་མི་སྣ་ཚང་མས་ད་ལྟའི་རྒྱ་ནག་གི་གནས་སྟངས་དེ་ཤེས་ཡོད། ད་ལྟའི་རྒྱ་ནག་གི་མི་ཚང་མ་ཡིད་ཐང་ཆད་ཡོད་རྣམ་པ་དེ་མ་མཐའ་ཡང་འདས་པའི་མི་ལོ་སུམ་ཅུའི་རིང་མེད་པ་ཞིག་རེད་ཅེས་བཤད་ཡོད་གི། གཞན་ཡང་རྒྱ་ནག་མཐོ་རིམ་ནང་ཁུལ་ལ་རྒྱུས་མངའ་ཅན་བུད་མེད་དེས་རྒྱ་ནག་ནང་ཞི་ཅིན་ཕེན་ལ་སྐྱོན་བརྗོད་བྱེད་མཁན་ཧ་ཅང་མང་བོ་ཡོད་ལ་ཞི་ཅིན་ཕེན་ནི་ཚད་ལྡན་གྱི་མཐོ་རིམ་སློབ་གྲྭ་འགྲོ་མ་མྱོང་བ་ཞིག་རེད། ཞི་ཅིན་ཕེན་གྱིས་ཤེས་པ་ནི་རྒྱ་ནག་གནའ་རབས་ལོ་རྒྱུས་ཁྲོད་ཀྱི་དབང་ཆའི་འཐབ་རྩོད་ཙམ་རེད། དེ་མིན་ད་ལྟ་ཞི་ཅིན་ཕིང་གི་མཐའ་འཁོར་གྱི་ལི་ཆང་སོགས་ནི་མཐོ་རིམ་སློབ་གསོ་ཐོབ་མེད་མཁན་རྐྱང་རྐྱང་ཡིན་པ་མ་ཟད་ངོ་དགའ་སྤྲེལ་ལད་འཁྲབ་མཁན་ཏག་ཏག་རེད། སྤྱི་ཚོགས་ཁྲོད་ཀྱི་ངེས་པའི་གནད་དོན་མང་བོ་ཞིག་གསང་ནས་ཞི་ཅིན་ཕིང་ལ་བཤད་མེད། རྣམ་པ་དེས་མོ་ཙེ་ཏུང་གི་ཚེ་མཇུག་དྲན་གསོ་བྱས་སོང། མོ་ཙེ་ཏུང་གིས་ཚེ་མཇུག་ལ་དབང་ཆ་ཤོར་རྒྱུ་དོགས་ནས་རིག་གནས་གསར་བརྗེ་ཆེན་པོ་སྤེལ་བ་རེད། རྒྱ་ནག་མི་དམངས་ཀྱིས་རེ་བ་བརླགས་ནས་སྐེ་ལ་ཁ་གི་ལྷང་ཤུགས་དབའ་མ་ཞིག་ཡིན་ཡང་དེ་རིང་གི་རྒྱ་ནག་པ་ཚོ་ཟིང་འཁྲུག་ལ་དགའ་བོ་མེད། ཡིན་ནའང། རྒྱ་ནག་འདི་ལྟར་དུས་རིང་པོར་གནས་མི་སྲིད། རྒྱ་ནག་གི་མཐོ་རིམ་ནོར་སྲིད་དཔོན་རིགས་ཚོས་རྒྱལ་ཁབ་བརྡིབས་སོང་བ་གསལ་སྒྲོག་བྱེད་འོས། དོན་དངོས་སུ་རྒྱ་ནག་གི་རྒྱལ་ཡོངས་ཐོན་སྐྱེད་བསྡོམས་འབོར་ནི་བརྒྱ་ཆ་གི་གསུམ་ཡིན། རྒྱ་ནག་གཞུང་གི་བརྒྱ་ཆ་གི་ལྔ་དང་གྲངས་ཆུང་གཉིས་ཟེར་བ་དང་བར་ཐག་ཆེན་པོ་ཡོད། དེ་རིང་གི་རྒྱ་ནག་གི་དཔལ་འབྱོར་གནས་སྟངས་དེ་དུས་རབས་ཉི་ཤུ་བའི་ལོ་རབས་དྲུག་ཅུའི་ཚད་གཞི་དང་གཅིག་མཚུངས་ཡིན་ཞེས་དཔྱད་པ་བཀོད་མྱོང་ཞེས་བཤད་ཡོད་པ་རེད། རྒྱ་ནག་གི་གནད་དོན་དབྱེ་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་ནུབ་ཕྱོགས་པའི་ཚད་གཞི་ལྟར་ན་རྒྱ་ནག་ཐེངས་འགའ་ལ་འཐོར་ཡོད། ཡིན་ན་ཡང་ད་རུང་གནས་ཡོད། རྒྱ་ནག་མ་འཐོར་བའི་རྒྱུ་མཚན་ནི་རྒྱ་ནག་པའི་བྲན་གཡོག་གི་གཤིས་ཀ་དང་རྒྱ་ནག་གུང་ཁྲན་ཏང་གི་དབང་བསྒྱུར་གྱི་ནུས་པ་ལ་རག་ལས་ཡོད། དེ་རིང་སང་ཉིན་རྒྱ་ནག་འཐོར་འགྲོ་བའི་གནས་སྟངས་ཤིག་མཐོང་གི་མི་འདུག་ཅེས་དཔྱད་བརྗོད་སྤེལ་སོང། ད་ནུབ་ཕྱོགས་ཀྱི་ཚད་གཞི་ལྟར་ན་རྒྱ་ནག་ཕལ་ཆེར་མགོ་རྟིང་ཐེངས་མ་ཁ་ཤས་ལ་ལོག་ཡོད་ཡག་གི་གནས་སྟངས་ལྟ་བུ་ཆགས་དགོས་རེད་དཔེར་ན་རིག་གནས་གསར་བརྗེ་ཆེན་མོ་ཟེར་ཡག་འདྲ་བོ་ཡིན་ན་བྱུང་ཡོད་མ་རེད་རྒྱུན་ལྡན་གི་དེང་རབས་ཀྱི་དཔལ་ཡོན་ལྡན་པའི་མིའི་རིགས་ཀྱི་གནས་སྟངས་ལྟར་ན་ཁོ་རྒྱལ་ཁབ་དེ་འོག་ལུག་དགོས་ཡ་དང་རྒྱལ་ཁབ་མགོ་རྟིང་ལོག་དགོས་ཡ་དེ་འདྲ་གནས་སྟངས་ཆགས་ཀྱི་ཡོད་རེད་ཡིན་ན་ཡང་རྒྱ་ནག་དེ་འདྲ་ཆགས་ཡོད་མ་རེད་ཡིན་ན་ཡང་རྒྱ་ནག་མི་རིགས་ཀྱི་ལོ་རྒྱུས་ལ་ཞིབ་འཇུག་བྱས་ཡོང་དུས་སྒང་ལ་ད་ལྟའི་ཕྱོགས་མང་པོ་ནས་དེ་འདྲ་བྱུང་ཡོད་རེད་བསམ་གྱི་འདུག་གཅིག་དེ་ཁོ་ད་རྒྱ་ནག་གི་རིག་གཞུང་མི་མང་དེ་བྲན་གཡོག་གི་གཤིས་ཀ་དེ་ཡོད་དུས་སྒང་ལ་ཨ་ནི། དཀའ་ངལ་ག་ཚད་ཅིག་འཕྲད་ན། མ་ཁ་སུ་དེ་ནས་དེ་འདྲ་བསྡད་ཐུབ་ཡ་དེ་ད་རྒྱ་ནག་མི་རིགས་ཀྱི་གཤིས་ཀ་ཅིག་ཆགས་ཡོད་རེད་གཉིས་པ་གང་ནས་རྒྱ་ནག་དམར་ཤོག་སྒྲིག་འཛུགས་ཆེན་པོ་འདི་གིས་རྒྱ་ནག་མི་མང་ལག་མཐིལ་བླངས་བཞག་དུས་སྒང་ལ་དེ་དང་མཐུན་པའི་ཨ་ནི་སྲིད་བྱུས་མང་པོ་ཅིག་ལག་བསྟར་བྱས་ཡོང་དུས་སྒང་ལ་ད་ཁོ་རྦད་དེ་རྒྱལ་ཁབ་ལ་མུ་མཐུད་དུ་དབང་བསྒྱུར་ཐུབ་ཡ་དང་རྒྱལ་ཁབ་དེ་མུ་མཐུད་དུ་ད་ཁོ་རང་གི་དབང་འོག་ནས་བསྡད་ཡ། འདི་འདྲ་ཐབས་ཤེས་འཐེན་གི་ཡོད་ཙང། རྒྱ་ནག་གི་འདས་པའི་ལོ་རྒྱུས་ལ་བསམ་བློ་བཏང་ནས་ད་ལྟ་གི་གནས་སྟངས་ལྟ་ཡོང་དུས་སྒང་ལ་ད་ལྟ་ནང་ཆིག་རྒྱ་ནག་མགོ་རྟིང་ལོག་འགྲོ་ཡ་དང་ནི་ད་ལྟ་ཆིག་འོག་ལུག་འགྲོ་ཡ་གི་གནས་སྟངས་དེ་ངས་དེ་འདྲ་ཆིག་དང་མཐོང་གི་མི་འདུག་ག་རེ་ཡིན་ན་རྒྱ་ནག་དམར་ཤོག་གི་དབང་འཛིན་པ་དང་རྒྱ་ནག་དམར་ཤོག་གི་སྒྲིག་འཛུགས་དེ་ཐོར་ལས་སླ་བོ་འགྲོ་དེ་འདྲ་ཆིག་མ་རེད་ད་ལྟ་ཕལ་ཆེར་རྒྱ་ནག་གི་རྫོང་རིམ་པ་དཔོན་རིགས་ཚང་མ་གི་རྒྱ་ནག་དམར་ཤོག་མགོ་རྟིང་ལོག་གི་རེད་རྒྱལ་ཁབ་འདི་མུ་མཐུད་དུ་འདི་འདྲ་འགྲོ་ཐུབ་གི་མ་རེད་ཟེར་བཤད་གི་བ་རེད་ནིའུ་ཡོག་གནས་ཚད་དེ་འདྲ་ཆགས་ཡོད་བ་རེད་ད་ལོ་ཆིག་གཉིས་དང་ལོ་དེ་འདྲ་འོག་ལུག་འགྲོ་ཡ་དེ། ད་དངོས་གནས་ཅིག་རྒྱལ་སྤྱི་གི་དོན་རྐྱེན་དང་རྒྱ་ནག་ནང་ལོག་གི་དོན་རྐྱེན་ཆེ་ཡ་འདྲ་བའི་དམིགས་བསལ་འདྲ་བོ་མ་བྱུང་བ་ཡིན་ན་གློ་བུར་བ་གི་དོན་རྐྱེན་དེ་འདྲ་མ་བྱུང་བ་ཡིན་ན་ད་ལྟ་གི་གནས་སྟངས་གི་གནས་སུ་ན་ངས་ད་ལྟ་རྒྱ་ནག་ཅིག་མགྱོགས་པོ་མགོ་རྟིང་ལོག་ཐུབ་ཡ་དང་ཅིག་འོག་ལུག་འགྲོ་ཡ་དེ་འདྲ་གི་གནས་ཚུལ་ཅིག་མཐོང་གི་མི་འདུག་ལ།
རྒྱ་ནག་མཐོ་རིམ་ནང་ཁུལ་ལ་རྒྱུས་མངའ་ཅན་བུད་མེད་དེས་གང་ལྟར་རྒྱ་ནག་པ་ཡོངས་ཀྱི་གཅིག་མཐུན་གྱི་ལྟ་ཚུལ་ཞིག་ནི་རྒྱ་ནག་ངེས་བར་དུ་ཕྱིར་རྒྱ་ནག་རང་གི་རིག་གཞུང་གི་ཁྱབ་ཁོངས་སུ་ལོག་དགོས། རྒྱ་ནག་གི་སྲོལ་རྒྱུན་རིག་གནས་གུང་ཁྲན་རིང་ལུགས་ཀྱི་འདུ་ཤེས་འཛིན་སྟངས་ཀྱིས་རྩ་མེད་ལ་བཏང་བ་རེད། དེ་རིང་གི་རྒྱ་ནག་ནི་ས་ཁང་རྣམ་གྲངས་སྟོང་བ་ཞིག་ཆགས་ཡོད། རིན་དོད་ལ་མ་བལྟས་པར་སྒོར་མོ་བཙལ་ནས་རྒྱ་ནག་གི་སྤྱི་ཚོགས་ཉམས། མི་ཚོར་སྒེར་སེམས་ལས་སྤྱི་སེམས་མེད་པ་ཆགས་ཡོད། མདོར་ན། རྒྱ་ནག་དེ་རིང་གི་གནས་སྟངས་འདི་ལས་ཐར་དགོས་ན་ཉུང་མཐའ་ཡང་མི་ལོ་ཉི་ཤུ་དང་ཡང་ན་སུམ་ཅུར་དགོས་ཞེས་བཤད་ལོ་ཁུ།